རང་ཅག་ནམ་མཁའི་མཐས་ཁྱབ་ཀྱི་ཡིད་ཅན་རྣམས་ཀྱི་དོན་དུ་དང་པོ་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད། བར་དུ་བྱ་བར་དཀའ་བའི་རྒྱལ་སྲས་ཀྱི་སྤྱོད་པ་རྒྱ་ཆེན་པོ་ཞུམ་པ་མེད་པའི་སྙིང་སྟོབས་ཀྱིས་བསྐལ་བ་གྲངས་མེད་གསུམ་གྱི་བར་དུ་ལེགས་པར་སྤྱད་པའི་མཐར། འཛམ་བུའི་གླིང་གི་ཡུལ་དབུས་རྡོ་རྗེ་གདན་གྱི་སྤོ་ལ་མངོན་པར་རྫོགས་པར་སངས་རྒྱས་པའི་ཚུལ་བསྟན་ཏེ། ཟབ་པ་དང་རྒྱ་ཆེ་བའི་བདུད་རྩིའི་མཛོད་ཀྱི་སྒོ་མོ་བྱེ་བ་ཕྲག་བརྒྱ་རྣམ་པར་དབྱེ་བའི་སྒོ་ནས། ལྷ་མི་ཀླུ་དང་གནོད་སྦྱིན་ལ་སོགས་པ་རིས་སུ་མ་ཆད་པའི། འགྲོ་བ་ཚད་མེད་པ་ཞིག་ལས་དང་ཉོན་མོངས་པའི་གདུང་བ་ལས་བསྐྱབས་ཏེ་རྣམ་བྱང་ཞི་བའི་དཔལ་ལ་སྦྱོར་བར་མཛད་ཅིང། ལྷག་པར་དམ་པའི་ཆོས་ཀྱི་ཚུལ་ལས་ཕྱི་རོལ་དུ་གྱུར་པའི་མི་དང་མི་མ་ཡིན་པའི་ཚོགས་རྣམས་ཞུམ་པ་དང་བག་ཚ་བའི་གནས་ལ་བཀོད་དེ། སེམས་རྒྱུད་ལ་ཐར་པའི་ཆ་དང་མཐུན་པའི་དགེ་རྩ་ཁྱད་པར་ཅན་བསྐྲུན་པའི་སླད་དུ་སྟོན་པ་ཐུགས་རྗེ་ཅན་དགུང་གྲངས་ལྔ། མེ་ཕོ་འབྲུག་གི་ལོར་མཉན་ཡོད་དུ་ཆོ་འཕྲུལ་ཆེན་པོ་སྟོན་པར་མཛད་པའི་ཚུལ་རགས་རིམ་ཙམ་ཞིག་ཞུ་བའི་དབང་དུ་བྱས་ན། སྟོན་པ་མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་བསྟན་ཏེ་ལྷ་དང་མིའི་འགྲོ་བ་གྲངས་ལས་འདས་པ་ཞིག་སྨིན་གྲོལ་གྱི་ལམ་ལ་བཀོད་ཅིང། དེའི་ཚེ་འཛམ་བུ་གླིང་གི་སྐྱེ་དགུ་ཐམས་ཅད་ཀྱིས་ཀྱང་སྟོན་པ་དགེ་འདུན་དང་བཅས་པ་ལ་མཆོད་ཅིང་བསྙེན་བཀུར་བར་གྱུར་པ་ན། སྟོན་པའི་སྐུ་གསུང་ཐུགས་ཀྱི་ཡོན་ཏན་ལ་མི་བཟོད་པར་ཕྲག་དོག་གི་གདོན་གྱིས་ཡིད་སྐྱོ་བའི་མུ་སྟེགས་ཀྱི་སྟོན་པ་དྲུག་གིས་སངས་རྒྱས་ལ་འགྲན་འདོད་ཀྱི་བསམ་པ་སྐྱེས་ཏེ། དེ་དག་རྒྱལ་པོ་གཟུགས་ཅན་སྙིང་པོའི་དྲུང་དུ་ཕྱིན་ནས་རྒྱལ་པོ་ལ། བདག་ཅག་དང་དགེ་སྦྱོང་གོའུ་ཏ་མ་གཉིས་ཀ་ཤེས་པར་སྨྲ་བ་ཡིན་པས་ལྷན་ཅིག་རྫུ་འཕྲུལ་འགྲན་དགོས་ཚུལ་སྨྲས་པ་ན། རྒྱལ་པོས་དེ་དག་ལ་བཅོམ་ལྡན་འདས་ནི་རྫུ་འཕྲུལ་ཆེན་པོ་དང་ལྡན་པས་ཇི་ལྟར་འགྲན་ཞེས་སྨྲས་པ་ན། སྟོན་པ་དྲུག་གིས་བདག་ཅག་གཉིས་རྫུ་འཕྲུལ་འགྲན་ན་ཤེས་ཀྱི་རེད། རྫུ་འཕྲུལ་འགྲན་པའི་རྗེས་སུ་གང་རྒྱལ་བ། ཁྱོད་རང་གིས་གཟིགས་ཤིག་ཅེས་སྨྲས་པ་བཞིན་རྒྱལ་པོས་བཅོམ་ལྡན་འདས་ལ་དོན་འདི་ཞུས་པ་ན། བཅོམ་ལྡན་འདས་ཀྱིས་ངས་དུས་ཤེས་སོ་ཞེས་བཀའ་སྩལ་ཏེ། ཞག་བདུན་གྱི་ཉིན་པར་བཅོམ་ལྡན་འདས་དགེ་འདུན་དང་བཅས་པ་ཡངས་པ་ཅན་དུ་ཕེབས་ཤིང། དེ་ནས་ཡུལ་ཀོའུ་ཤམ་བྷི་དང་ཡུལ་ཝར་ཀ་ཙམ་པ་ཝཱ་ར་ཎཱ་སི་སེར་སྐྱ་བཅས་པ་རིམ་གྱིས་ཕེབས་པ་ན། སྟོན་པ་དྲུག་པོ་ང་རྒྱལ་ལྷག་པར་སྐྱེས་ཏེ། ཡུལ་སོ་སོའི་རྒྱལ་པོའི་རྩར་ཕྱིན་ནས། ཆོ་འཕྲུལ་འགྲན་དགོས་ཚུལ་སྨྲས་པ་བཞིན། རྒྱལ་པོ་དེ་དག་གིས་བཅོམ་ལྡན་འདས་ལ་ཞུས་པའི་ཚེ། བཅོམ་ལྡན་འདས་ཀྱིས་ལན།